འོན་ཀྱང་ཕྲུ་གུའི་ཐོབ་ཐང་རྩོད་ལེན་པ་རྣམས་ཀྱིས་ཨོ་སྟྲེ་ལི་ཡའི་ནང་ཕྲུ་གུའི་ཐོབ་ཐང་གི་གནད་དོན་ཐད་མུ་མཐུད་ཡར་རྒྱས་གཏང་དགོས་པར་བསམ་འཆར་བཏོན་ཡོད་འདུག་ཨོ་སྟྲེ་ལི་ཡས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཕྲུ་གུའི་ཐོབ་ཐང་གི་གྲོས་མཐུན་ལ་མཚན་རྟགས་བརྒྱབ་ནས་ལོ་སུམ་ཅུ་ཙམ་འཁོར་ཡོད། དེ་ཡང་གྲོས་མཐུན་དེའི་འོག་རྒྱལ་སྤྱིའི་ནང་ཕྲུ་གུ་ཚོར་བདེ་འཇགས་དང་འཕྲོད་བསྟེན་གྱི་ཐོབ་ཐང་འདྲ་མཉམ་སྤྲོད་དགོས་པར་བཀོད་ཡོད་འདུག། ཨོ་སི་ཀྲི་ལི་ཡའི་ཡུ་ནི་སེ་ཧྥ་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཕྲུ་གུའི་ཐེབས་རྩའི་སྲིད་ཇུས་དང་ལས་འགུལ་གྱི་འགོ་འཛིན་ཨེ་མི་ལེ་མོན་ལགས་ཀྱིས་འགྲེལ་བརྗོད་གནང་དོན། ཕྲུ་གུ་ཚོར་མི་རྒན་པ་དང་ཐོབ་ཐང་གཅིག་མཚུངས་ཡོད་རེད། དཔེར་ན། ཁོང་ཚོ་སློབ་གྲྭར་འགྲོ་རྒྱུ་དང་སྨན་པ་བསྟེན་རྒྱུ། གྲོགས་ཕོ་མོ་དང་རྩེད་མོ་རྩེ་རྒྱུ། ནང་མི་དང་མཉམ་དུ་སྡོད་རྒྱུ་སོགས་ཀྱི་གཞི་རྩའི་ཐོབ་ཐང་ཆ་ཚང་དགོས་ངེས་རེད། འོན་ཀྱང་ཡུ་ནི་སེབ་ཀྱིས་ལོ་ལྔ་རེར་བཏོན་པའི་སྙན་ཐོ་ལ་གཞིགས་ན་ཨོ་སྟྲེ་ལི་ཡའི་ནང་ཕྲུ་གུའི་བདེ་འཇགས་ཡར་རྒྱས་དེ་ཙམ་ཕྱིན་མེད་པ་ཐོན་ཡོད་འདུག་ཡང་ཨེ་མི་ལེ་མོན་ལགས་ཀྱིས་གསུངས་དོན།
ལྷག་པར་དུ་ཕྲུ་གུ་ཚོའི་ཤེས་ཡོན་ཐོབ་ཐང་ཆེད་སེམས་ཁུར་ཆེན་པོ་འདུག་ཕྲུ་གུ་མང་པོ་ཞིག་ལ་ཤེས་ཡོན་གྱི་གོ་སྐབས་འདྲ་མཉམ་ཐོབ་ཀྱི་མེད་ལ་ཤེས་ཡོན་ཚད་ལྡན་ཞིག་ཐོབ་ཀྱི་མི་འདུག་དེ་བཞིན་ཕྲུ་གུ་ཚོ་སེམས་ཁྲལ་དང་སེམས་ངལ་གྱིས་རྐྱེན་པས་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕོག་ཐུག་འབྱུང་གི་ཡོད། མ་ཟད་ཨོ་སི་ཀྲི་ལི་ཡའི་གཞུང་གིས་མཚོ་གླིང་པའི་གླིང་ཕྲན་ཁག་ནང་གོ་ལའི་ཚ་དྲོད་འཕེལ་བར་བརྟེན་གནམ་གཤིས་འགྱུར་ལྡོག་ཕྱིན་པས་དེར་གནས་སྡོད་མཁན་གྱི་ཕྲུ་གུ་རྣམས་ཀྱི་འཚར་ལོངས་ལ་བརྡབ་གསིག་འབྱུང་བར་རོགས་སྐྱོར་བྱེད་ཚུལ་སྐོར་སེམས་ཁུར་འདུག་ཨོ་སི་ཀྲི་ལི་ཡའི་ནང་ཕྲུ་གུ་དྲུག་ཆ་གཅིག་དབུལ་ཕོངས་ཡིན་པ་དང་བདུན་ཆ་གཅིག་ལ་སེམས་ཁམས་ཀྱི་ནད་གཞི་ཡོད་འདུག

Tasmania། མངའ་སྡེའི་ནང་ལུས་འབྲེལ་བྱེད་ཆོག་པར་ལོ་ན་བཅུ་བདུན་ཡན་ཡིན་དགོས་འདུག Tiffany Overall ལགས་ནི Victoria ནང་ཡོད་པའི Youth Law ཞེས་པའི་ཁྲིམས་དོན་ཁང་གི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ཞིག་ཡིན་འདུག་ཁོང་མོས་གསུངས་དོན། Australia ཁྲིམས་འོག་ལ་ཁྱེད་རང་ལུས་འབྲེལ་བྱེད་ཆོག་པར་ལོ་ཚད་གཏན་འབེབས་བྱས་ཡོད། ལོ་བཅུ་གཉིས་ཅན་གྱི་ཕྲུ་གུ་ཞིག་གིས་ལུས་འབྲེལ་བྱེད་ཆོག་པར་མོས་མཐུན་བྱས་ན་ཡང་ལོ་ཚད་ལོན་མེད་པས་དེ་ལྟར་བྱེད་པ་ཁྲིམས་འགལ་ཡིན། Australian Centre for Child Protection། ཏེ་ཨོས་ཏྲེ་ལི་ཡའི་ཕྲུ་གུ་སྲུང་སྐྱོབ་ཁང་ལ་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཅོ་བརྒྱད་བར་ཕྲུ་གུ་སུམ་ཅུ་སོ་ལྔ་ཆ་གཅིག་ལ་དམིགས་བསལ་སྲུང་སྐྱོབ་མཁོ་སྤྲོད་གནང་ཡོད་འདུག

ཕྲུ་གུ་ཚོར་ཁྱིམ་དང་སློབ་གྲྭ་སོགས་ས་གནས་གང་དུ་ཡོད་ཀྱང་བདེ་འཇགས་སྲུང་སྐྱོབ་ཀྱི་ཐོབ་ཐང་ཡོད་པ་བཀོད་ཡོད། དེར་བརྟེན་ཨོ་སི་ཀྲི་ལི་ཡའི་ནང་ང་ཚོས་གནད་དོན་དེ་གལ་ཆེ་དོན་ཆེར་བརྩི་གི་ཡོད། དེ་ཡང་ཨོ་སི་ཀྲི་ལི་ཡ་ནི་རིག་གཞུང་སྣ་འཛོམས་ཅན་གྱི་རྒྱལ་ཁབ་ཞིག་ཡིན་པས། ཕྲུ་གུ་བཅུ་ཆ་གཅིག་ཙམ་ཞིག་ཕྱིའི་རྒྱལ་ཁབ་ལ་སྐྱེས་པ་ཡིན་ལ། ཡང་ཕྲུ་གུ་བརྒྱ་ཆ་དྲུག་ཙམ་ཞིག་གདོད་མའི་མི་རིགས་དང། Torres Strait། མཚོ་གླིང་པའི་མི་རྒྱུད་ཡིན་འདུག། སྟབས་མ་ལེགས་པ་ཞིག་ལ The Foundation for Young Australians སྟེ་ཨོ་སི་ཀྲི་ལི་ཡའི་གཞོན་ནུའི་ལྷན་ཚོགས་ཀྱིས་གནང་བའི་ཉམས་ཞིབ་ལ་ལྟར་ན། གཞོན་ནུ་བཅུ་ཆ་བདུན་ཙམ་ལ་མི་རིགས་དབྱེ་འབྱེད་ཀྱི་གནད་དོན་འཕྲད་ཡོད་པ་ཐོན་ཡོད་འདུག་ཡང་མེ་གྷན་མི་ཆེལ་ལགས་ཀྱིས་རྒྱལ་སྤྱིའི་ཕྲུ་གུའི་ཐོབ་ཐང་གི་གྲོས་མཐུན་འོག་ཕྲུ་གུ་ཚང་མར་མི་རིགས་དབྱེ་འབྱེད་བྱེད་མི་ཆོག་པ་བཀོད་ཡོད་ཅེས་ཁོང་མོས་གསུངས་དོན།
ང་ཚོས་སློབ་གྲྭ་ཁག་ནང་མི་རིགས་དབྱེ་འབྱེད་བྱུང་གི་ཡོད་པ་དེར་ཐད་ཀར་སྐྱོན་བརྗོད་བྱེད་ནས་དགེ་རྒན་དང་སློབ་ཕྲུག་ཚང་མས་དེ་འགོག་ཐབས་གནང་དགོས་པ་ཡིན། ཕྲུ་གུ་ཚང་མར་སློབ་ཁང་དང་རྩེད་ཐང་ཐོག་དབྱེ་འབྱེད་མེད་པའི་ཐོག་ཤེས་ཡོན་གྱི་གོ་སྐབས་འདྲ་མཉམ་ཐོབ་པ་དང་རང་ཉིད་ལ་བདག་པའི་མི་རིགས་དང་རིག་གཞུང་དབྱེ་མེད་ལ་ཚང་མས་གུས་བརྩི་བྱེད་དགོས་པ་ཡིན། མ་ཟད་ཨོས་ཏྲེ་ལི་ཡའི་ནང་ཉེས་ཅན་པ་ལོ་ཧ་ཅང་ཆུང་བ་བྱུང་གི་ཡོད་འདུག་དཔེར་ན་ཉེས་ཅན་པ་ལོ་ན་བཅུ་ཅན་ཞིག་བཙོན་འཇུག་བྱས་ཡོད་པར་རྒྱལ་སྤྱིའི་ནང་སྐྱོན་བརྗོད་ཤུགས་ཆེན་བྱས་ཡོད། Human Rights Commission སྟེ་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་བཙོན་འཇུག་བྱས་པར་ལོ་ཚད་སྤར་དགོས་པར་རེ་འདུན་ཞུས་ཡོད་འདུག་ཡང་མེ་གྷན་མི་ཆེལ་ལགས་ཀྱིས་གསུངས་དོན།

ཨོ་སི་ཀྲི་ལི་ཡའི་ནང་ཕྲུ་གུའི་ཐོབ་ཐང་གི་གནད་དོན་སྐོར་ལམ་སྟོན་བླང་ཆེད་སོ་སོའི་ས་གནས་ཀྱི་ཁྲིམས་དོན་རོགས་སྐྱོར་ཁང་ལ་འབྲེལ་བ་གནང་ཆོག་ཡང་དེ་བཞིན་སེམས་ཁམས་ཀྱི་རོགས་སྐྱོར་ཆེད་གཅིག་བརྒྱད་ཀླད་ཀོར་ཀླད་ཀོར་ལྔ་ལྔ། གཅིག་བརྒྱད་ཀླད་ཀོར་ཀླད་ཀོར་ཐོག Kids Line། དང་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག Life Line། ལ་འབྲེལ་བ་གནང་ཆོག་ཡང་ཛ་དྲག་གི་སྲོག་ལ་ཉེན་ཁ་བྱུང་ན་ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་འབྲེལ་བ་གནང་ཆོག་ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། sbs.com.au